ང་ཚོ། ཁ་བའི་བྲོ་ར་གི་ལེ་ཚན་འདིའི་ནང་ལ་ཕེབས་པ་གནང་ཐུབ་པ་ནི་བཀའ་དྲིན་ཆེ་ཞེས་ཞུ་གི་ཡོད། བཀྲིས་བདེ་ལེགས། ལགས་སོ་བཀའ་དྲིན་ཆེ། དེ་ནས་གོང་དུ་ད་དེ་རིང་ང་ཚོ་གི་ལེ་ཚན་འདི་གི་བརྗོད་གཞི་དེ་ངོ་སྤྲོད་ཞུས་པ་ནང་བཞིན། ཐོག་མར་དེ་ལ་ཡང་ད། བཀའ་འདྲི་ཞུ་བའི་རྗེས་ལ་ད། ཁ་སང། ད་ཉི་མ་ཁ་ཤས་ཀྱི་སྔོན་ལ་ཡ་སྤྱི་ལོ་གསར་ཚེས་ཚེས་གང་གི་རེད་ཚེས་ཚར་དུ་རེད་དེའི་པར་རོལ་དུ་བ་ལ་ཡ་ཨ་ནི་ད་ཐེ་ཝན་གི་སྲིད་འཛིན་འོས་མི་ལ་ཡ་ཐོན་པ་གསུམ་རེད་ཨ་ནི་སྲིད་འཛིན་གཞོན་པ་གི་འོས་མི་ཐོན་པ་གསུམ་རེད་བརྙན་འཕྲིན་གི་དེ་མི་སྲིད་ལྷག་པར་དུ་ཐེ་ཝན་སྲིད་འཛིན་འོས་མི་ལ་ཐོན་པ་དང་སྲིད་འཛིན་གཞོན་པ་འོས་མི་ལ་ཐོན་པ་ཁོང་ཚོ་གི་བརྙན་འཕྲིན་གི་བརྒྱུད་ནས་ཨ་ནི་བགྲོ་གླེང་ཤུགས་ཆེན་པོ་ཅིག་གནང་བྱས་ད་ཐེ་ཝན་མི་མང་ནས་ཨ་ནི་རྒྱབ་སྐྱོར་གནང་སྟངས་དེ་ཚོ་ཐོག་ལ་ཡ་འགྱུར་བ་ཏོག་ཙམ་ཏོག་ཙམ་ད་དེ་སྔ་གི་གནས་ཚུལ་ང་ཚོས་ཐེངས་དང་མི་འདྲ་བ་དེ་འདྲ་གི་གནས་ཚུལ་ཁ་ཤས་བྱུང་ས་རེད་དེ་འདྲ་བྱས་འདུག་བརྙན་འཕྲིན་གི་བགྲོ་གླེང་དེ་གི་བརྒྱུད་ནས་གཙོ་བོ་ད་ཁོང་རྣམ་ཚོ་གི་སྐད་ཆ་བཤད་དེ་ཡང་དེ་ཚོ་ག་རེ་ག་རེ་འདྲ་བྱུང་སོང་དེའི་གཞུག་གུ་ལ་མི་མང་ནས་ཡང་རྒྱབ་སྐྱོར་གི་སྣང་ཚུལ་ཐོག་ལ་ཡང་འགྱུར་བ་འདྲ་དེ་ཚོ་ལས་ག་འདྲ་སླེབས་སོང་དེ་ཚོ་ཐོག་ལ་ཡང་ནས།

ཕྱི་དྲོའི་དཔེར་ན་ད་རིང་སྲིད་འཛིན་གྱི་འོས་མིས་གྲོས་གླེང་གནང་བའི་སྐབས་ལ་རེད། དེ་ནང་བཞིན་སྲིད་འཛིན་འོས་མི་གཞོན་པ་རེད་ད་ནང་ཁོ་རང་ཚོ་གྲོས་གླེང་གནང་བའི་སྐབས་དུ་ཐེ་ཝན་གྱི་མ་འོངས་ཀྱི་བདེ་འཇགས་ཀྱི་སྒང་ལ་ཡང་གྲོས་བསྡུར་མང་པོ་གནང་སོང་དེ་ནང་བཞིན་གྱི་ད་ལྟ་ཁོ་ཚོར་གྲོས་ཚར་བའི་ཐེ་ཝན་གཞུང་དང་ཡང་རྒྱ་ནག་གཞུང་གི་བར་ལ་རྙོག་དྲ་དཀའ་ངལ་མང་པོ་བྱུང་དེ་འབྲེལ་གྱི་སྒང་ལ་གྲོས་གླེང་མང་པོ་བྱས་ཡོང་སོང། ཨ་ནི་མཐའ་མ་དེ་ལ་ཡང་དམངས་གཙོ་ཡར་ཐོན་ཚོགས་པའི་གྱི་སྲིད་འཛིན་གྱི་གསུང་དེ་འདི

ཐེ་ཝན་གྱི་དམངས་གཙོ་སྲུང་སྐྱོབ་བྱས་དེ་ང་ཚོའི་ལས་འགན་དང་པོ་ཡིན། དེ་གསུང་གི་འདུག་གཉིས་པ་དེ་ཡང་མ་འོངས་ཐེ་ཝན་འདི་ཐེ་ཝན་མི་མང་ས་ཡ་ཉི་ཤུ་རྩ་གསུམ་དང་ཕྱེད་ཀ་ཞིག་ཡོད་རེད་དེ་གི་ཐག་གཅིག་རེད་མ་གཏོགས་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་འདི་གིས་ཇུས་གཏོགས་བྱེད་དགོས་ཡོད་མ་རེད། རྒྱ་ནག་མི་སེར་རྒྱལ་ཁབ་ཀྱི་ཕར་ཇུས་གཏོགས་བྱེད་ཀྱི་མ་རེད་ཁྱེད་རང་ཚོ་ནང་ཁུལ་ཇུས་གཏོགས་བྱེད་དམིགས་བསལ་ད་ལྟ་དེ་དམངས་གཙོ་ཡར་ཐོན་ཚོགས་པའི་གི་འོས་མི་བྱང་དེ་གི་ཁོ་རང་ཚོ་གི་ཐེ་ཝན་རང་བཙན་ལ་ནི་གསུང་དགོས་ཡོད་མ་རེད་དེ། ཡིན་པ་ཡིན་ན་ལས། ཐེ་ཝན་མི་སེར་རྒྱལ་ཁབ་ཀྱི་ཁོ་རང་གི་རྩ་ཁྲིམས་གཞིར་བཟུང་བའི་སྲིད་སྐྱོང་གནང་གི་རེད། ཐེ་ཝན། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཁོ་རང་ཚོ་ཁོ་རང་ཚོ་མ་གཏོགས་ང་ཚོར་ཚུར་ཇུས་གཏོགས་བྱེད་དགོས་ཡས་ཡོད་མ་རེད་ཅེས་གསལ་པོ་ཞུ་ཞེས་གསུངས་བསྡད་ཀྱི་ཡོད་རེད། ད་ལྟ་གོ་མིན་ཏང་སྲིད་འཛིན་ལངས་མཁན་དེ་གཉིས་ཀྱི་མཚམས་སྤྱི་ལ་སྐད་ཆ་ཕར་ཚུར་ཡག་ཅིག་ཡག་མ་མང་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད་ད་འགྲོ་བསྡད་ཀྱི་ཡོད་རེད་ཞུ་ཡས་དེ་གསལ་པོ་དེ་ག་རེ་ཡིན་ཞུས་པ་ཡིན་ན། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ཡང་ནི་ཧོང་ཀོང་ལ་ཐེ་ཝན་གོ་མིང་ཏང་དང་རྒྱ་ནག་གི་བར་ལ་གྲོས་འཆར་ཅིག་བཞག་བྱས་ཇོ་ཧོར་ཀོང་སི་ལ་གོས་ལྷ་ཁི་གྲོས་འཆར་བཞག་ཡིན་གསུང་གི་ཡོད་རེད་ད་ཡང་དམངས་གཙོ་ཡར་ཐོན་ཚོགས་པ་གིས་འདི་ལ་ཁས་ལེན་གི་ཡོད་མ་རེད་འདི་ཇོ་ཧོར་ཀོང་སི་ལ་དེ་དགུ་བཅུ་གོ་གཉིས་ཀྱི་ལོ་ལ་ཧོང་ཀོང་ལ་བཞག་པའི་གྲོས་འཆར་དེ་གི་ནང་ལ་ལུང་པ་གཅིག་ལ་ལམ་ལུགས་གཉིས་ལབ་ཡག་དེ་ཡང་ནི་ཐེ་ཝན་གོ་མིང་ཏང་གིས་ཁས་ལེན་གི་ཡོད་རེད་ད་རེས་ཀྱི་གོ་མིན་ཏང་སྲིད་འཛིན་ཡར་བཞེངས་བསྡད་མཁན་འདི་གི་ཅིའུ་ཨར་ཀུང་ཧྲི་ལ་ཁས་ལེན་གྱི་ཡོད་དེ་ཡིན་ནའི་ལུང་པ་གཅིག་ལ་ལམ་ལུགས་གཉིས་དེ་ཁས་ལེན་གྱི་མེད་དེ་འདྲས་གསུང་བསྡད་ཡོད་འདུག་ཨ་ད་ལྟ་དེ་གཅིག་གསུམ་པ་ཡར་བཞེངས་བསྡད་མཁན་འདི་ཆ་བཞག་གི་ན་ད་ཐེ་ཝན་མི་མང་ཚོགས་པའི་གི་སྲིད་འཛིན་ཡར་བཞེངས་བསྡད་མཁན་འདི་ཨ་ཁོ་རང་ཆ་བཞག་གི་ན་ད། ཞིག་ཐོག་མ་ཞིག་ཆབ་སྲིད་པ་ཞུགས་བྱེད་མཁན་རེད་མ་རེད་ཁོ་རང་ཨེམ་ཆི་ཅིག་རེད་ཡིན་པ་ཡིན་ན་ལས་ད་ཅིག་ཐོག་མ་ཡང་སྲིད་འཛིན་ཁོ་མ་ཡང་ཅིག་ཆབ་སྲིད་ནང་ཡར་ཕེབས་ཡོང་དུས་ཨ་ནི་ཐའི་པེ་གྲོང་ཁྱེར་གྱི་སྤྱི་ཁྱབ་ནང་ཡར་བཞེངས་ཡོད་རེད་ཨ་ནི་དེ་དེ་ཡང་དམངས་གཙོ་ཡར་ཐོན་ཚོགས་པའི་རྒྱབ་སྐྱོར་དང་ཅིག་མཉམ་རུབ་བྱས་བྱས་ཨ་ནི་ཐའི་པེ་གི་སྤྱི་ཁྱབ་ནང་ལ་གྲོང་ཁྱེར་སྤྱི་ཁྱབ་ནང་ཡར་བཞེངས་བཞེངས་པ་བཞིན་དུ་དེ་སྐབས་དེ་བ་ཡང་མི་མང་དང་དམིགས་བསལ་གྱི་གཞོན་སྐྱེས་མང་པོ་ཅིག་གིས་ད་གོ་མིན་ཏང་གི་ཚོགས་པ་དང་མིན་ཅིན་ཏང་གི་ཚོགས་པ་དེ་ཀྱི་ཆབ་སྲིད་ཚོགས་པ་དེ་གི་ཡ་ཐ་ལ་ཅིག་ག་འདྲ་ལོ་མང་པོ་ཞིག་ཡ་བྱུང་ཡ་ཡ་མ་ཟིན་དེར་དེ་ད་རིང་མི་གསར་པ་ཅིག་གིས་དངོས་ནས་འཆར་གཞི་གསར་པ་ཞིག་སླེབས་བྱས་ལུང་པར་ཐུགས་ཕན་གསོས་ཀྱི་རེད་བསམས་བྱས་དེ་ནང་ལ་ཡ་དམངས་གཙོ་ཡ་ཡར་ཐོན་ཚོགས་པ་གིས་རྒྱབ་སྐྱོར་གནང་བྱས་ཁོང་རང་ཐའི་པེ་གི་གྲོང་ཁྱེར་གྱི་སྤྱི་ཁྱབ་བཞེངས་ཡོད་རེད་དེ་ཡིན་བཞེངས་ནས་ཀྱི་ལོ་ཁ་ཤས་ཤིག་གི་ཕྱག་ལས་གནང་བའི་སྐབས་དེ་བ་ཨེ་ཝེ་ན། མཚམས་རེ་ལ་ཡང་རྒྱ་ནག་མཉམ་ཐག་ཉེ་པོ་ཞིག་ཡོད་པ་བཟོ་མཚམས་རེ་ལ་ཡང་གོ་མིན་ཏང་གི་གྲོས་འཆར་མང་པོ་ཅིག་ལ་རྒྱབ་སྐྱོར་གནང་དེ་ངས་གསོལ་བ་གྱིས་ཨེ་བཙན་བྱོལ་མི་འདྲའི་བཀའ་སློབ་གནང་བའི་སྐོར་དུ་ཡང་བཀའ་མོལ་གནང་སྟངས་ཡང་དེ་འགྲིག་མ་འགྲིག་ཡིན་དེ་དེ་འདྲས་མང་པོ་བྱུང་བསྡད་ཡོད་རེད་དེ་བཞིན་དུ་ད་དེ་འདྲས་ཀྱི་མཐའ་མའི་གི་ཡག་ཅིག་རེད་ཁོ་རང་ཚོ་གྲོས་གླེང་མང་པོ་གནང་སོང་སྟེ་དེ་གི་ནང་ལ་མི་མང་གི་རྒྱབ་སྐྱོར་ཅིག་སྲིད་འཛིན་གི་འོས་མི་སྒང་ལ་ཡང་རྒྱབ་སྐྱོར་ཤུགས་ཆེ་ཤོས་ཨ་ནི་དམངས་གཙོ་ཡར་ཐོན་ཚོགས་པ་ཆགས་བསྡད་ཀྱི་འདུག་ལ། ཨུན། ད་ལྟ་གོང་དུ་རྒན་ལགས་ཀྱིས་ཅིའུ་ཨར་ཀུང་ཧྲི་ཟེར་གསུངས་ད་དེ་བོད་སྐད་ཐོག་ལ་ཡ་གི་གཅིག་གོ་གཉིས་ལོ་ཐུན་མོང་གི་ངོས་འཛིན་ཡ་དེ་ཆགས་སོང་དེ་དེ་རི་རོ་ཨ། དེ་ཨ་ནི་ཨ། ད་དེ་སྔོན་མ་ཐེ་ཝན་དང་རྒྱ་ནག་བར་དུ་ལ་བཞག་ཡོད་རེད་མ་རེད་ཟེར་ཡ་དེ་གོ་མིན་ཏང་གི་ད་དེ་སྒང་ལ་ཡ་ངོས་འཛིན་བྱས་བྱས་ཟོ་རོ་གི་མདུན་དུ་འགྲོ་གི་ཡིན་ཟེར་ཡ་ད་དེ་སྐོར་ལ་གསུངས་སོང་དེ་ག་རེད། ལའོ། འདི་ག་ལ་གསུང་དུས་འདི་ག་ལ་ཁས་ལེན་དུས་ཅིའུ་ཨར་ཀུང་ཧྲི་ཁས་ལེན་པའི་མཇུག་གུ་ལ་ཨ་ནི་དངོས་གནས་རྒྱ་གི་བ་ལ་དཔེར་ན་ལུང་པ་གཅིག་ལ་ལམ་ལུགས་གཉིས་ཁས་ལེན་གྱི་ཡོད་རེད་ད། དེ་འདྲ་ད་ནང་དམངས་གཙོ་ཡར་ཐོན་ཚོགས་པའི་ཚའེ་དབྱིང་ཝུན་གཞུང་དེའི་སྐབས་ལ་ཆ་བཞག་ཡིན་ན་ཅིའུ་ཨར་ཀུང་ཧྲི་ལ་ཁས་ཁོར་ལེན་གྱི་ཡོད་མ་རེད་འདི་ནང་གི་ནང་དོན་ད་གོ་གི་བ་འདི་རང་ལ་ཁས་ལེན་གྱི་མེད་བ་དེ་དུས་ནང་དོན་ཞུ་དགོས་གོ་དེ་ཆགས་ཀྱི་མེད་རེད་བ། དེ་དུས་ད་རེས་ཡང་གོ་མིན་ཏང་གི་སྲིད་འཛིན་ཡར་བཞེངས་མཁན་འདི་གི་གནས་ཚུལ་གཅིག་བཀའ་མོལ་གནང་སྟངས་གཅིག་མ་འདྲ་བ་གཅིག་ག་རེ་གནང་དགོས་བ་ཞུས་ན

ཁྱོད་ནི་བསྟན་གི་མིན་ཟེར་ལབ་ཡོད་ས་རེད་དོ་བྱེད་དོ་ཉི་མ་བཅུ་གི་སྔོན་ལ་ཡང་བསྟན་འདི་ཡང་འདི་ཚོ་ཐུག་ནི་འདི་ལ་ཡང་ང་ཚོ་གསང་རྒྱུ་ལས་འདི་ཡང་ཅི་འདུག་འདི་ཚོ་ཐུག་ལ་ཨ་འདྲ་ཧ་ལམ་མདོར་བསྡུས་ཟེར་ཞུ་ཤག་པས་ན་དཔེ་ཆ་བཞག་ན་ད་ལྟ་ཧྥན་ལན་ཀྲེན་ཡིང་ལེན་ཧོ་པའོ་ཟེར་དེ་གི་ས་ཁོངས་དེ་གི་མི་མང་ལ་བཀའ་འདྲི་ཞུས་བྱས་ཨ་འདྲ་ཟེར་ནི་བསྟན་ཡོད་ཟེར་དེ་ནང་ལ་ཡང་མིན་ཅིན་ཏང་ཟེར་ད་ད་ལྟ་གི་གཞུང་འཛིན་ཚོགས་པ་དེ་རེད་མིན་ཅིན་ཏང་ཚའེ་ཝུན་གྱི་ཚོགས་པ་དེ་རེད་མིན་ཅིན་ཏང་དམངས་གཙོ་ཡར་ཐོན་ཚོགས་པ་དེ་ལ་ཡ་ནི་རྒྱབ་སྐྱོར་བྱེད་ཡ་དེ་ལ་བལྟས་པ་ན་བརྒྱ་ཆ་སུམ་ཅུ་སོ་གཉིས་ཆགས་ཀྱི་འདུག་ནི་གོ་མིན་ཏང་ལ་ཡ་ད་བརྒྱ་ཆ་ཉི་ཤུ་རྩ་བདུན་དེ་ཆགས་ཀྱི་འདུག་དེ་ཕྱོགས་འགལ་ཚོགས་པ་དེ་རེད་དེ་ནི་མིན་ཀྲུང་ཏང་ཟེར་ཡ་དེ་ནི་བོད་སྐད་ཐོག་ལ་ཡ་དེ་ལབ་ཀྱི་འདུག་སོང་ཙང། མི་མང་གི་སྲིད་དོན་ཚོགས་པ་ཟེར་ཡག་ཅིག་དེ་འདྲས་ལབ་ཀྱི་འདུག་སོང་ཙང་བོད་སྐད་ཐོག་ལ་ནི་དེ་འདྲས་ཡིན་འདུག་དེའི་ཚོགས་པ་ལ་ཡ་ཨ་ཧ། བརྒྱ་ཆ་ཉི་ཤུ་རྩ་གཅིག་དེ་འདྲས་རེད་དེ་བྱས་ད་དེའི་ནང་ལ་བལྟས་དུས་ཨ་ནི་དམངས་གཙོ་ཡར་ཐོན་ཚོགས་པ་དེ་གཞུང་འཛིན་ཚོགས་པ་དམངས་གཙོ་ཡར་ཐོན་ཚོགས་པ་དེ་དེ་མང་བ་སོང་ར་ཐོན་གི་འདུག་ཨ།

ད་ཐ་མ་ཟེར་ཅིག་འོས་བསྡུའི་ནང་ལ་འགྲོ་གི་ཡོད་ས་རེད། ད་དེ་ཚོ་ཚང་མ་གྱི་འགྱུར་བ་ཏོག་ཙ་ཏོག་ཙ་དེའི་བར་ལ་ཕྲན་བུ་དེ་སླེབས་བསྡད་ཡ་ཞིག་ཆགས་འདུག་ནི་ད་ལྟ་མི་མང་གི་ངོས་ནས་རྣམ་འགྱུར་ག་འདྲ་བསྟན་གི་ཡོད་རེད་ནི་དགོངས་དོན་ནི་ད་ང་ཚོ་འོས་བསྡུ་སྤྱི་ཟླ་དང་པོ་གི་ཚེས་བཅུ་གསུམ་ཉིན་མོ་ད་ད་ལྟ་བར་དུ་ཉི་མ་གཉིས་གསུམ་ཙམ་ལས་ལྷག་ཡོད་མ་རེད་ད་འདྲི་འགྲོ་འོང་འདི་ཡིན་དེའི་བར་ལ་འགྱུར་བ་ག་རེ་འདྲ་པོ་སླེབས་སྲིད་གི་རེད་བསམ་གི་འདུག།

ལོ་མང་པོ་ཕྱིན་ནས་དེ་འདྲའི་སླེབས་བསྡད་ཀྱི་འདུག་ད་ལན་ད་རང་སླེབས་བསྡད་ཀྱི་ཡོད་རེད། དེ་ཕྱིར་ད་རིང་གི་གནས་ཚུལ་ཞིག་ད་ལྟ་དེ་ད་རིང་ཉིན་གུང་གི་ཆུ་ཚོད་གསུམ་དང་གྲ་གྲ་ཞིག་གི་བར་ལ་ནི་ང་ཚོ་ད་ཐེ་ཝན་ས་ཡ་ཉི་ཤུ་རྩ་གསུམ་རྩ་བཞི་ཡོད་བྱ་བའི་མི་མང་གི་ཅིག་ལག་ཐོགས་ཁ་པར་གྱི་སྒང་ལ་ཨ་ནེ་ཅིག Vibrate རྒྱབ་བྱས་ཏེ Alarm ཅིག་སྐད་ཅིག་རྒྱབ་ཡོད་རེད་དེ་སྐད་དེ་གཞུང་རང་གིས་བཏང་བཞག་ཡོད་རེད་དེ་དེ་གནས་ཚུལ་དེ་ག་རེ་རེད་བྱས་ལབ་ན་ཨ་ནེ་ད་རིང་ཉིན་གུང་ཆུ་ཚོད་གསུམ་ལ་ཟ་ཟ་བྱས་ཡ་ཨ་ནེ་རྒྱ་ནག་གི Satellite ཅིག་རྒྱ་ནག་ནས་བཏང་བྱས་ཐེ་ཝན་སྒང་ནས་ཡར་ཕྱིན་བྱས་ཕྱིན་བྱས་དེ་གནས་ཚུལ་དེ་མི་མང་ལ་བྱུང་དེ་དེ་གསལ་ཉུལ་གསལ་བཤད་བྱས་ད་རིང་དངོས་གནས་གནས་ཚུལ་དེ་གོ་ཡོད་རེད་དེ་ཨ་ནེ་དངོས་གནས་རྒྱ་ནག་གི་དེ་གཅིག་བྱས་ན། ད་རིང་བཏང་ཡག་དེ་ཅིག་གང་ལྟར་ཁོང་ཚོ་གི། Missile དེ་འདྲ་གང་ཡང་བཏང་ཡོག་མ་རེད་ཁོང་ཚོས་བཏང་བ་དེ Satellite གཅིག་པོ་བཏང་རེད་ཡིན་ན་དེ་གི་ག་རེ་ངོས་འཛིན་ཡོད་འདུག་ལབ་ན་ང་ཚོ་གིས་བཏང་ཡག་དེ་འདྲ་ཐའེ་ཝན་གི་སྒང་ནས་ཡར་བཏང་ཐུབ་ཡོག་རེད་དེ་སྡིགས་ར་ཅིག་ལ་ངོས་འཛིན་བྱས་ད་རིང་མི་མང་ཚོ་འདི་སྡིགས་ར་སླེབས་ཡོད་འདུག་ད་དེ་ཡིན་ན་ད་ད་ལྟ་ངེད་ཅག་ལའང་ད་ལྟ་ཅིག་གསར་འགྱུར་བརྒྱུད་ལམ་ནང་གི་ད་ལྟ་གོ་མིན་ཏང་གི་སྲིད་འཛིན་ཡར་བཞེངས་མཁན་དེ་གིས་ཁོ་རང་གིས་གསུངས་བསྡད་ཀྱི་འདུག་ཨ་ནི་འདི་སྡིགས་ར་འདི་ད་རིང་གཅིག་པོ་མ་རེད་འདི་འདི་སྡིགས་ར་མང་པོ་སླེབས་བསྡད་ཀྱི་ཡོད་རེད་ད་རིང་མི་མང་ལ་གསལ་བསྒྲགས་བྱས་དེ་ཡང་དམངས་གཙོ་ཡར་ཐོན་ཚོགས་པའི་གི་འོས་ཡར་འཕར་ཡས་ཀྱི་ཆེད་དུ་དེ་རེད་ཟེར་བཤད་དེ་ད་ཁོ་རང་ཚོ་སྐད་ཆ་ཡར་མར་བཤད་བསྡད་ཀྱི་འདུག་དེ་ཡིན་ནའང་སྡིགས་ར་སླེབས་དེ་འདྲ་སླེབས་རེད་དེ་ནས་བཟུང་ད་འདི་འདྲའི་གི་མི་མང་ལ་ཡང་ཐའེ་ཝན་མི་མང་ལ་རྒྱ་ནག་གིས་ཅིག་སྡིགས་ར་བསྐུལ་དེ་དེའི་གནས་ཚུལ་གསར་བ་ཞིག་རྩ་བ་རང་ཆགས་ཀྱི་ཡོད་མ་རེད་ད་ལྟ་དམིགས་བསལ་ཁོ་རང་ཚོ་གྲོས་གླེང་གནང་བའི་སྐབས་དུས་ལ་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་བཞེངས་མཁན་གྱིས་གསུངས་དེ་ད་རང་རེད། ཕྱི་ལོ་སྤྱི་ལོ་དགུ་བརྒྱ་དགུ་བཅུ་གོ་ལྔ་གོ་དྲུག་ནས་འགོ་བཙུགས་བྱས་རྒྱ་ནག་གིས་སྡིགས་ར་ད་ལྟ་བར་དུ་བསྐུལ་བསྡད་ཡོད་རེད་མ་གཏོགས་དམངས་གཙོ་ཡར་ཐོན་ཚོགས་པ་གཞུང་སླེབས་པ་ཙམ་གྱིས་སྡིགས་ར་བསྐུལ་བཞག་པ་དེ་རྩ་བ་རང་ཆགས་ཀྱི་ཡོད་མ་རེད། འོ་འདི་གསུང་དེ་བ་ན་ཞིག་འདི་འདྲའི་སྡིགས་ར་སླེབས་པ་ཡིན་ན་ཐའེ་ཝན་གྱི་མི་མང་གིས་ཞིག་སེམས་ཀྱི་ནང་ལ་ཡང། འཇིགས་སྣང་ལས་དང་དངངས་སྐྲག་ལས་དང་འོད་ཀྱི་གོ་མིན་ཏང་སྤྲེལ་ལ་སོགས་པ་དང་མི་འབྲལ་ན་རྩ་བ་རང་ལ་ཡོང་གི་ཡོད་མ་རེད་རྒྱ་ནག་གི་ག་ཚོད་སྡིགས་ར་བསྐུལ་བ་ན་ཐེ་ཝན་དམིགས་བསལ་གྱི་ཨ་མདོ་ཅིག་ཅིག་གི་ཚབ་ཏུ་དང་རྒྱལ་ཁབ་ཀྱི་སྒང་ལ་ཡང་ལབ་རྒྱ་ཆེ་རུ་འགྲོ་བསྡད་ཀྱི་ཅིག་མཐོང་བསྡད་ཀྱི་འདུག་དེ་བྱེད་དུས་ད་ལྟ་བར་དུ་ཨ་ནི་ཅིག་མི་དམངས་ཀྱི་ཚོད་དཔག་གི་སྒང་ལ་དམངས་གཙོ་ཡར་ཐོན་ཚོགས་པ་ཡར་སླེབས་བསྡད་ཀྱི་འདུག་སྟེ། ད་ལྟ་ཡིན་ནའི་འདི་ལ་ཡར་སྒང་ལ་མ་གཏོགས་མ་བར་ལ་ད་མར་ཟག་གི་མི་འདུག་ཡིན་ནའི་ད་ང་ཚོ་སེམས་ཁྲལ་ཆེ་ཤོས་དེ་ད་རང་རེད།

མཚན་ཉིད་སྟེང་བཅུ་གསུམ་ལ་འོས་བསྡུ་བླུག་པའི་སྐབས་དུ་འོས་བླུག་པའི་སྐབས་དུ་ཉུང་མཐར་ཡང་ལྔ་བཅུ་ང་བདུན་ཅིག། དམངས་གཙོ་ཡར་ཐོན་ཚོགས་པ་ཀྱི་གྲོས་ཚོགས་འཐུས་མི་རྒྱལ་ཁ་མ་ཐོབ་པ་ཡིན་ན་ཨ་ནི་སྲིད་འཛིན་ཐོབ་པ་ཡིན་ནའི་ཨ་ནི་འགྲིག་གི་ཅིག་ཅང་ཅང་ལས་ཆགས་བྱས་ཅིག་གང་ལྟར་གྲོས་འཆར་འདི་ཚང་མ་ཡང་གྲོས་ཚོགས་ནས་འགྲོ་དགོས་ཡོད་སོང་ཙང་འདི་འདི་ལ་ཡང་དཀའ་ངལ་འཕྲད་ཀྱི་ཡོད་དེ་གསལ་པོ་ཞེ་པོ་ཞིག་རེད།

ད་དེ་ག་འདྲ་རེད་ལབ་འདུག་ཨ་ནི་གོ་མིན་ཏང་མི་ས་ཁོང་ཚོ་གིས་ད་ཅིག་དམངས་གཙོ་ཡར་ཐོན་ཚོགས་པ་ལ་ཡ་ད་ཉེས་འཛུགས་ཟེར་དགོས་རེད་དེ་འདྲ་གི་རྣམ་པའི་ཐོག་ནས་ཁྱེད་རྣམ་ཚོ་འོས་བསྡུ་སླེབས་ལ་ཉེ་བའི་སྐབས་ལ་ཡ་འདྲ་དེ་འདྲ་བྱས་བཏང་བྱས་མི་མང་ཚང་མ་སྐྲག་ཏུ་བཅུག་བྱས་བྱས་མེ་ཤུགས་འཕུར་མདའ་ཟེར་རེད་མི་འདུག satellite རེད་དེ་བྱས་ཟེར་དེ་འདྲ་གི་གནས་ཚུལ་ཅིག་བྱུང་བ་རེད་ཟེར་ཨ་ནི་དེ་གཞུག་གུ་ཨ་ནི།

ལ་འོང་ལ། ལ་སོ་ལ་སོ། ད་ཡ་གོང་ད་དེའི་ཐོག་ནས་རྒྱ་ནག་གི་ཐའེ་ཝན་ལ་ཡ་གྱི་འཇིགས་སྐུལ་གྱི་རྣམ་པ་གཅིག་རེད། ད་ལྟ་གོ་མིན་ཏང་གི་འོས་མི། ཧུའུ་ཡུའུ་ཡིས་ཁོ་རང་གི་ད་ལྟའི་སྤྱིར་བཏང་གོ་མིན་མིན་ཅིན་ཏང་དམངས་གཙོ་ཡར་ཐོན་ཚོགས་པ་ལ་ཡ་ཉེས་འཛུགས་བྱས་པ་དང་བསྟུན་ནས་ཁོ་རང་གི་དེ་འདྲ་ཟེར་བཤད་དེ་ཡ་གནས་ཚུལ་གཅིག་ད་གོང་དུ་རྒན་ལགས་ཀྱིས་དེ་འདྲ་གསུངས་སོང་ད། རྒྱ་ནག་གི་འཇིགས་སྐུལ་བྱེད་བསྡད་དེ་མེད་པ་མ་རེད་ག་དུས་ཡིན་ན་ཡོད་ཡོད་པ་རེད་དེ་འདྲ་ཅིག་གསུངས་སོང། དེ་འདྲ་བྱེད་དུས་ཙམ་ལ་ད། འོས་བསྡུ་དེ་ཁོ་ཉི་མ་གཉིས་གསུམ་ནང་ནས་དེ་འདྲ་བྱས་སྤེལ་ཡོང་གི་ཡོད་རེད་དེ་ནས་གོང་དུ་རྒན་ལགས་ཀྱིས་རྒྱ་ནག་གི་གནོན་ཤུགས་སྐོར་དེ་འདྲ་ཅིག་གསུངས་བྱུང། རྒྱ་ནག་གི་གནོན་ཤུགས་ད།

སྐད་ཡིག་གཅིག་པ་ཡིན་པ་སོང་ཙང་ཞིག་ག་འདྲ་ཕ་གིར་རྒྱ་ནག་ལ་མི་མི་ཟེར་ཟུག་ཅིག་ཡོད་རེད་ཕ་གི་ལ་ཕྱིན་པ་ཡིན་ན་ཁོ་རང་ཚོ་འདི་བས་ཚོང་ཡག་ཡོང་གི་རེད་དེ་ནས་ཚོང་ག་འདྲས་ཡིན་མིན་མ་ལྟོས་པ་ད་ལྟ་རྒྱ་ནག་གིས་ཐའེ་ཝན་གྱི་ནང་ལ་རྒྱུ་ཆའི་པ་རེད་གཞས་མ་རེད་དེ་འདྲས་སྐད་གྲགས་ཞིག་ཡོང་བའི་སྐབས་སུ་ཁོ་ཚོ་གི་དང་པོ་མི་དེ་ལ་ཡང་རྒྱལ་ཞེན་འདུག་མི་འདུག་ཐའེ་ཝན་རང་ལ་ཡང་ཞིག་ག་འདྲ་རྒྱལ་ཞེན་ཡོང་མཁན་ཞིག་ཡིན་པ་ཡིན་ན

རྒྱ་ནག་གི་ཉེ་འགྲམ་ད་ཅིན་མེན་ཞུ་གི་རེད་ད། ད་ས་མཚམས་ཐག་ཉེ་ཤོས་ཆགས་ཀྱི་རེད། དེ་བ་ལ་ཕ་གི་དང་ད་ན་ཅིང་གི་ཐེ་ཝན་གྱི་ཚོང་པ་ཨ་ནི་ཅིག་ད་ད་ཅིག་ཚོང་པ་ཆེ་ཆུང་ལ་མ་བལྟོས་པར་ག་འདྲ་ཆུང་བ་སོགས་ཆགས་ཆགས་ཡིན་ན་ཡང་རྒྱ་ནག་ལ་སླེབས་པ་ཡིན་ན་ཐོབ་ཐང་མི་འདྲ་བ་སྤྲད་བྱས་གཞུང་གི་ཡང་དངུལ་འཛིན་གྱི་རྒྱབ་སྐྱོར་བྱས་ལ་སོགས་པ་དང་ཐོབ་ཐང་མི་འདྲ་བ་ད་དེ་འདྲའི་རང་གི་དངུལ་དང་དེ་འདྲའི་རང་གི་ཁ་བསླུས་བཏང་བྱས་ཨ་ནི་མི་མང་ལ

ལྟ་ཤི་ལོ་ལོ་ཡོད་བ་དེ་མིན་བ་ཆགས་ཀྱི་རེད་ཞིང་འབྲོག་གི་གནས་ཚུལ་ནི་མང་པོ་དཔེ་དེ་ངས་ཆགས་ཀྱི་འདུག་དེ་ཡིན་ནས་གང་ལྟར་ཕ་བི་ཡ་ཐེ་ཝན་ནང་ལ་ལོ་སྟོར་ན་འདི་ཐེ་ཝན་མི་མང་མཉམ་དུ་ང་ཚོ་ཆེད་ཅིག་གང་ལྟར་ལས་འགུལ་རབ་དང་རིམ་པ་མང་པོ་སྤེལ་ནས་བསྡད་ཡོད་དེ་ཐེ་ཝན་གྱི་མི་མང་ལ་རྒྱ་ནག་གཞུང་གིས་སྡིགས་ར་བསྐུལ་ནས་འགྱུར་བ་འགྲོ་ཡས་ཀྱི་མི་མང་འདི་རྩ་བ་རང་ནས་མ་རེད་ཤག་དེ་དེ་གསལ་བོ་བྱེད་ཤེས་རེད་དེ་དམིགས་བསལ་གསལ་བོ་དེ་ཚའེ་དབྱིན་ཝེན་གཞུང་འཁུར་བའི་སྐབས་དེ་ལ

པད་མ་སི་ཁག་པོ་རེད་བསམ་གྱི་འདུག་ད་ཐ་མཚན་གྱི་ཐའེ་ཝན་མི་མང་དང་གཞོན་སྐྱེས་ཚོས་འགྱུར་བ་འགྲོ་ཡོད་དུས། གོ་མིན་ཏང་གཞུང་ཐོབ་དགོས་ཡོད་པ་ཡིན་ན་དངོས་གནས་དྲང་གནས་ཀྱི་དམངས་གཙོའི་ལུང་པ་གི་ནང་ལ་ཡང་གཞུང་མ་འདྲ་བ་མ་འདྲ་བ་སླེབས་དགོས་ཀྱི་ཡོད་རེད་སླེབས་ཐུབ་ཀྱི་ཡོད་རེད་དེ་ནས་གོ་མིན་ཏང་གི་མི་མང་དང་གོ་མིན་ཏང་གི་ད་ལྟའི་སྲིད་འཛིན་འོས་ཞུགས་མཁན་འདི་ཚོ་ཨ་ནི་དངོས་གནས་དེང་དུས་ཀྱི་སློབ་སྦྱོང་སླེབས་ཤིང་དེང་དུས་ཀྱི་ག་འདྲ་ཅིག།

ང་ད་རེས་བོད་མི་ཅིག་ཡིན་པས་ཀྱི་སྤྱི་དམངས་གཙོ་ཡར་རྒྱས་ཚོགས་པ་རང་ཐོབ་ན་བསམ་བསམ་འདི་འདྲའི་རྩ་བ་རང་ནས་མེད། སྤྱི་ལ་བློ་ཕུལ་དགོས་གནད་ནས་བཀའ་མོལ་ཞུ་བ་ཡིན་ན་ཐེ་ཝན་གྱི་དོན་རྐྱེན་ཐོག་ཡིན་ན་ཞིག་དངོས་གནས་ད་ལྟའི་དམངས་གཙོ་འགྲོ་བ་མིའི་ཐོབ་ཐང་རང་དབང་ལ་རྩེ་མ་ཞིག་གིས་རྒྱབ་སྐྱོར་གནང་དེ་གིན་བྱ་དགོས་ད་ཆ་ང་ཚོ་བོད་པའི་གི་ཚབ་ཤོད་ཡོད་འདྲེ་ལ་གོ་མིན་ཏང་གི་མི་ཐོག་གཉིས་པ་གསུམ་པ་ང་ཚོ་མཉམ་དུ་གང་ལགས།

དེ་འདྲའི་གི་ད་སྐད་ཆ་བཤད་དགོས་གིན་ད་དུང་ཡང་དེ་འདྲའི་གི་རྒྱ་ནག་གི་གནོན་ཤུགས་མང་སྤྲད་པ་ཡིན་ན་ཁོང་ཚོ་ཡང་དེ་ལ་ཁོང་ཁྲོ་ལངས་ཡག་དང་དེ་ལ་ཁོ་མ་དགའ་ཡག་ཆགས་ཀྱི་རེད་ཟེར་དེ་འདྲ་གི་གནས་ཚུལ་ནང་ལ་སྤེལ་བསྡད་ཤག་དེ་ཁ་སྣོན་ཅིག་ཞུ་ཡ་ཅིག་བྱས་ཨ་ནི་གང་དུ་རྒན་ལགས་ཀྱིས་ད་ལྟ་ཆབ་སྲིད་ཚོགས་པ་གསུམ་གྱི་ད་ནི་དང་གོ་མིན་ཏང་བཅས་གསུང་བྱུང་དེ་བྱེད་དུས་ད་ང་ཚོ་ད་ལྟ་ཚོགས་པ་དེ་དེ་རེད་ད་ཁོང་ཚོ་གསུམ་དེ་ད་ལྟ་འགྲན་བསྡུར་བྱེད་བཞིན་པ་གི་ནི་དང་གྱི་ཆ་བཅད་ཐུར་གྱི་ལས་དེ་དུ་ནི་གོ་ཡ་ལ་དེ་སྔ་ནས་ཀྱི་གོ་མིན་ཏང་ད་ཅིག་མིན་ཀྲུང་ཏང་ཞེས་ཚོགས་པ་གསར་པ་དེ་ནི་མི་མང་གི་ཐེ་ཝན་མི་མང་གི་སྲིད་དོན་ཚོགས་པ་དེ་གཉིས་ཅིག་ཟླ་སྒྲིལ་གཏོང་ཡག་གི་དེ་འདྲའི་སྐད་ཆ་ཅིག་ཡོད་དེ་སུ་འདྲ་འདུག་དེ་ག་རེ་བྱུང་བ་རེད་དེ་ཟླ་སྒྲིལ་ཐ་མ་དེ་ལ་ཁོང་ཚོ་གི་བྱུང་མི་འདུག་དེ་ཡང་ག་འདྲ་བྱས་པ་རེད་དེ་འདྲ་བྱུང་ཡག་གི་དེ་འདྲའི་གི་ཡོང་སྲིད་གི་རེད་པས།

ལུགས་འདི་གའི་ཚོགས་པར་ཆ་འདི་ཡོད་རེད། ད་རིང་གི་དམིགས་བསལ་གོ་མིན་ཏང་གི་ད་ཅིག་ཨ། གོ་མིན་ཏང་རང་གི་གཞུང་གི་ཡ། ས་ལོང་བྱེད་བྱ་བའི་གི། མི་ཐོག་ཅིག་མ་རེད་ད་ལྟ་སྲིད་འཛིན་གི། ད་ལྟ་སྲིད་འཛིན་ཁོ་རང་གོ་མིན་ཏང་སྲིད་འཛིན་ཡ་བྱང་དེ་གི་ཆ་བཞག་པ་ཡིན་ན། ཁོ་རང་ཡའི་ཉེན་རྟོག་པ་ཞིག་རེད་དེ། ཡིན་ནས་གོ་མིན་ཏང་གི་ཨ་ནི་ཅིག་ཚོགས་གཙོའི་གི་ཨ་ནི་སྔོན་མ་ཐའི་པེ། ཤིན་ཐའི་པེ་ཟེར་ཐའི་པེ་གསར་པའི

ཁུངས་གཏུགས་དགོས་པའི་གནས་ཚུལ་དེ་འདྲ་ཞིག་ནི། དེ་ཀྱི་རྐྱེན་གྱིས་མི་མང་དམངས་གཙོ་ཡར་རྒྱས་ཚོགས་པར་ཤུགས་ཆེ་རུ་འགྲོ་རྒྱུར་འདི་འདྲ་ཞིག་གསུངས་བསྡད་མཁན་འདུག་ཡིན་ནའི་ཐ་མ་དེ་ད་འདྲ་ཡིན་ན་ཁོ་རང་ཚོ་འགྲིག་ཡོད་མ་རེད་འགྲིག་མི་དགོས་པའི་གཙོ་བོ་དེ་ནི་གཉིས་ཀ་ཡང་སྲིད་འཛིན་བྱུང་དགོས་ཀྱི་ཡོད་རེད་སྲིད་འཛིན་གཞོན་པ་ཡ་ཨ་ནི་ཅིག་གཉིས་ཀ་ཁས་ལེན་ཞུ་ཐུབ་ཀྱི་ཡོད་མ་རེད་དེ་འདྲ་སོང་ཙང་ད་ད་འདྲའི་གི་སྲིད་འཛིན་གྱི་འོས་མི་གྱི་ནང་ལ་མི་ཚོགས་པ་རྣམ་པ་གསུམ་ཆགས་བསྡད་དེ་དེ་འདྲ་ཞིག་རེད། ཨུམ། ལགས་སོ་ལགས་སོ་ད་ཁོང་ཚོ་གསུམ་ཁག་གི་འགྲན་རྩོད་བྱས་བསྡད་ཡོད་རེད་དེ་ནི། ད་ཨ་རི་གི་ཕྱོགས་ནས་ཡང་ཁོང་ཚོ་གི་ལངས་ཕྱོགས་དེ་ཚོ་ཅིག་ད་ལྟ་ད་དུང། སྤྱིར་བཏང་གི་ཐའེ་ཝན་གྱི་དམངས་གཙོ་གི་འགྲོ་སྟངས་དེ་ཐོག་ལ་ང་ཚོ་ངོས་ནས་ཐེ་ཇུས་ཞེ་དྲག་མེད་ཟེར་ཡག་གི་སྐད་ཆ་འདྲ་ཞིག་བཏང་འདི་ཡག་སོང་འདྲ་ས་མཆོད་ཀྱི་ལང་ཐོ་འདི་མཐོང་བསྡད་ཀྱི་འདུག་དེ་ཐོག་ལ་ཡ་རྒན་བཀྲ་ཤིས་ཚེ་རིང་ལགས་ཁྱེད་རང་གི་དམིགས་བསལ་ཨ་རི་གི་ཕྱོགས་ནས་ད་ལྟ་ཐའེ་ཝན་ད་རིང་འོས་བསྡུ་སྲིད་འཛིན་ད་རིང་མིན་ད་ལྟ་ཉི་མ་གཉིས་གསུམ་ནང་ནས་སྲིད་འཛིན་འོས་བསྡུ་འགྲོ་བཞིན་པའི་དུས་ཚོད་གཉིས་དང་ཐོག་ལ། ཨ་རི་གི་ཤུགས་རྐྱེན་ད་ད་སྲིད་འཛིན་ཚུགས་ལ་དུས་ཚོད་ཐོག་ལ་ག་རེ་ག་རེ་ཡོང་གི་འདུག་བསམ་གྱི་འདུག་ཅེས་དམིགས་བསལ་གྱི་ཚོད་ལྟ་ཡ་གྱི་འདུག་གས། དེ་དག་ནི་ཐེ་ཝན་གྱི་ནང་ལ་དང་ཐེ་ཝན་སྔོན་མ་ནས་སྔོན་མའི་ཨ་རི་གི་རྒྱབ་སྐྱོར་གྱི་བར་ལ་ཐེ་ཝན་ཚ་དགོས་རྒྱུ་ཞིག་ཡིན་པ་ནང་བཞིན་གྱིས་དེ་འདྲའི་བཀའ་མོལ་གནང་གི་ཡོད་རེད་དེ་ནང་བཞིན་གྱི་མི་མང་ཚོ་ཡིན་ན་ཡང་ང་ཚོ་ལ་དཀའ་ངལ་འཕྲད་པའི་དུས་ཨ་རི་ཡོད་རེད་དེ་འདྲའི་གསུང་དེ་ངས་མང་པོ་བྱུང་ན་ད་ནི་དེ་མང་པོ་མང་པོ་བྱུང་བར་དཔེར་ན་རྒྱ་ནག་གི་དམག་འཛིང་པ་ཡིན་ན་ཡང་ཨ་ཕའི་ཚུ་ཚུ་ཆེ་གེ་གི་ནང་ལ་ཡང་ཨ་རི་ཕ་གིར་སླེབས་ཐུབ་རེད་སོགས་པ་དང་ད་གནས་ཚུལ་རབ་དང་རིམ་པ་མང་པོ་བྱུང་ཡོད་རེད་དེ་ཡིན་ནའི་ཚང་མ་དེ་ཡང།

ཨ་ནི་དེ Nancy Pelosi དེ་ཕེབས་པའི་སྐབས་དེ་ཨ་ནི་དངོས་གནས་རྒྱ་ནག་གིས་སྡིགས་ར་ག་ཚོད་བསྐུལ་བ་ཡིན་ནའི་འདི་ལ་དུས་ནི་རང་མ་བརྩིས་བྱས་ཨ་ནི་མོ་རང་ཐེ་ཝན་ལ་ཕེབས་ཐེ་ཝན་ལ་བཞུགས་འོ་དེ་འདྲ་གནང་ཡས་དེ་ཐེ་ཝན་གྱི་མི་མང་ནང་ལ་དངོས་གནས་དཀའ་ངལ་འཕྲད་པའི་སྐོར་ལ་ཨ་རི་གིས་རྒྱབ་སྐྱོར་གནང་གི་རེད་ཟེར་ཨ་ནི་ཡིད་ཆེས་ཞུ་བ་ཞིག་ལས་ཡས་དེ་འདྲ་ཆགས་བསྡད་ཡོད་རེད་ཡིན་པ་ཡིན་ནའི་ལས་ད་རེས་ཀྱི

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནི་ཨ་རི་ལ་མཚོན་པ་ཡིན་ན་ད་རྒྱ་ནག་དང་ཁོ་འབྲེལ་ལམ་བརྟན་པོ་ཡོང་ཐབས་ལ་ཡང་སྲིད་འཛིན་གྱི་འོས་བསྡུ་ཚར་ལ་ཡ་ད་ད་ལྟ་ཐའེ་ཝན་གྱི་འོས་བསྡུ་དེ་ཁོང་ཚོ་ལ་ཅིག་ཉམས་ཚོད་ལེན་གྱི་ལྟ་བུ་དེ་འདྲ་ཆགས་ཀྱི་ཡོད་རེད་ཞེས་དེ་འདྲ་ཟེར་ལབ་བཞག་གང་ཟེར་ན་ད་ཨ་རི་ཡིན་ན་རྒྱ་ནག་དང་ཅིག་འབྲེལ་ལམ་ད་དེ་ཚོ་ཡང་ཡག་ཏུ་འགྲོ་ཐུབ་བསྡད་ཡག་གི་གནས་སྟངས་ཅིག་ཆགས་ཀྱི་རེད་ལ། དེ་ནི་ཚོགས་པ་སུ་ལ་ཐོབ་ཡོང་ཧ་གོ་གི་མེད་པ་གི་གནས་སྟངས་ཅིག་ཆགས་འདུག་ད། ཁོང་ཚོ་ཅིག་དེ་འདྲ་མང་པོ་ཅིག་ཐག་བཅད་ཡ་ལ་ཡག་མ་བྱས་པ་འགྲོ་ཡ་དེ་འདྲ་གི་གནས་སྟངས་ཅིག་ཆགས་ཀྱི་རེད་དེ་ཐོག་ནས་ཟེར་གྱི་མེད་འགྲོ་བསམ་ཡ་གྱི་འདུག་དེ་ནི་དམིགས་བསལ་ཅིག་ད་ནི་ཚི་ཆིན་ད་ཅིག་ག་རེ་ལབ་འདུག་ཟེར་ན། དཔེར་ཆ་བཞག་ན་ད་གལ་སྲིད་ནི་ད་རིང་འོས་བསྡུ་དེའི་ནང་ལ་ཡ་བ་དེ་གཞུང་འཛིན་ཚོགས་པ་རེད་དེ་ཐོབ་པ་ཡིན་ན་ཨ་ནི་རྒྱ་ནག་དང་འབྲེལ་ལམ་དེ་ཡང་ཛ་དྲག་གི་གནས་སྟངས་བདག་ཏུ་ཆགས་པ་ད་གཏན་འཁེལ་བ་ཡིན་ཙང་ཨ་ནི་ཨ་རི་ཡང་ཁོ་རྒྱ་ནག་དང་འབྲེལ་བ་ཡག་བཙུགས་ཡག་ལ་བསམ་བློ་གཏོང་གི་འདུག་ད་ཡང་ག་འདྲ་བྱེད་དགོས་ཧ་གོ་གི་མེད་བཟོ་འདྲ་གནས་སྟངས་ཅིག་བྱས་ཨ་ནི་གལ་སྲིད་ཡང་ཕྱོགས་འགལ་ཚོགས་པ་གཟི་གོ་མིན་ཏང་ཁོང་ཚོ་ལ་ཐོབ་ཡིན་ན

ད་བདེ་སྲུང་གི་སྲིད་ཇུས་དེ་ཚོ་ཐོག་ལ་ཡང་ཨ་རི་གི་ཡང་འགྱུར་བ་གཏང་དགོས་ཡ་ཁེབས་སོང་ལ་ཆགས་གི་ཡོད་ར་ད་དེ་ཚོ་ཚང་མ་ཐོག་ནས་ཀྱི་ཅིག་ཁྱད་མཚར་པོ་དེ་འདྲ་ཆགས་ཀྱི་ཡ་གི་གནས་སྟངས་ཀྱི་ཆགས་གི་ཡོད་རེད། འོ་ད་དེ་འདྲ་དེ་འདྲ་ཟེར་ལབ་བཞག་ནས་དེ་ནས་མཐའ་མ་དེ་ལ་ཡང་ནས་ཚིག་ཅིག་ག་རེ་འདུག་ལབ་འདུག་ཟེར་ན། ཨ་རི་གཞུང་འབྲེལ་དཔོན་རིགས་ཚོ་གི་དགོངས་དག་ད་རེས་ཨ་ནི་ཐའེ་ཝན་གི་དེ་ཨ་རི་ཐའེ་ཝན་གི་དེ་འདི་འོས་བསྡུ་དེ་སྐོར་ལ་ཡ་ད་དོགས་ཟོན་ཆེན་པོ་གི་ངང་ལ་ཡ་ཨ་ནི་ཅི་ཟེར་དགོས་སུ་གོ་གོ།

ཞུགས་པར་བྱ་དགོས་ལ་ཁོ་རང་ཕར་རྒྱ་ནག་ལ་ཕྱིན་འོ་འདི་འདྲའི་གནས་ཚུལ་དེ་ལ་བལྟས་ཡོང་དུས་ཨ་ནེ་མོ་ནེ་དམངས་གཙོ་ཡར་རྒྱས་ཚོགས་པ་དང་ཨ་རི་གི་བར་ལ་འབྲེལ་ལམ་ཞིབ་པོ་ཞིག་ཡོད་པ་དང་ཅིག་རྒྱལ་ཁབ་ཀྱི་སྡིངས་ཆ་རེད་བདེ་སྲུང་རེད་ད་ལྟ་ག་རེ་ཐོག་ལ་ཡིན་ན་ཨ་ནེ་མོ་ནེ་འབྲེལ་བ་ཡོད་པ་དང་ཨ་ནེ་ཡང་གོ་མིན་ཏང་དང་རྒྱ་ནག་འབྲེལ་བ་ཡོད་པ་དེ་ཨ་གསལ་པོ་ཞུ་གི་རེད་དེ་ཨ་ནེ་གཞུང་འགྱུར་བ་འགྲོ་བའི་སྐབས་དུ་དེ་ད་ལྟ་ཁྱེད་གསུངས་པ་ནང་བཞིན་གྱི་དངོས་གནས་ཨ་རི་གི་ཡིན་ན་ཡང་ཐེ་ཝན་གྱི་སྒང་ལ་ལྟ་ཕྱོགས་ག་ལ་ནང་བཞིན་གྱི་ཕྱག་ལས་གནང་སྟངས་མང་པོ་དེར་འགྱུར་བ་ཤུགས་ཆེན་པོ་འགྲོ་དགོས་ཀྱི་ཡོད་པ་སོང་ཙང

དེ་བཞིན་ནི་ད་ལྟ་མི་མང་ཚོགས་པ་ཟེར་མིན་ཀྲུང་ཏང་ཟེར་དེ་ཚོགས་པ་དེ་ལ་ཡང་ཐོབ་པ་ཡིན་ནའང་ག་འདྲ་ག་འདྲ་ཆགས་ཀྱི་རེད་དེ་ཚོ་ཐོག་ལ་ཡང་ང་གཉིས་མུ་མཐུད་འདི་དག་ཅིག་བགྲོ་གླེང་ཅིག་ཞུས་པ་ཡིན་ན། དེ་ག་རེ་ཟེར་དགོས་རེད་ད་སྤྱིར་བཏང་ཚོད་དཔག་ཏག་ཏག་ཏག་ཏག་བྱེད་ཐུབ་ཀྱི་མ་རེད་དེ་སྤྱིར་བཏང་ཁོ་རང་ཚོ་གི་སྲིད་ཇུས་གི་མཛུབ་མཚུངས་ལ་གནས་སྟངས་ལ་བལྟས་ནས་ཨ་རི་གི་ལངས་ཕྱོགས་རེད་རྒྱ་ནག་གི་ལངས་ཕྱོགས་རེད་དེ་བཞིན་རྒྱལ་སྤྱི་གི་ཆ་མཆན་ཡོངས་ཀྱི་སྲིད་ཀྱི་མཛུབ་མཚུངས་ལ་ཡང་ཏན་ཏན་འགྱུར་བ་ཕྲན་ཕྲན་བུ་ཡོང་གི་རེད་བ་དེ་བྱས་དུས་དེ་ཚོ་ག་རེ་ག་རེ་ལས་སྲིད་ཀྱི་རེད་དེ་ཐོག་ལ་ཡང།

འཛམ་བུ་གླིང་ཡོངས་ཀྱི་ནང་ཐེ་ཝན་དང་རྒྱ་ནག་གི་བར་ལ་གི་ཅིག་མ་འདྲ་བ་ཅིག་ཨ་ནི་ཐེ་ཝན་འདི་ཡང་རྒྱ་དང་མ་འདྲ་བའི་གི་ཅིག་དམངས་གཙོ་འགྲོ་མིའི་ཐོབ་ཐང་སྒང་ལ་ཅིག་ཧྲིལ་ཐོན་པ་ཅིག་ད་ལྟ་བར་དུ་སྐུ་ལས་བསྐྱོན་ནས་སྟོན་བཞག་ཡོད་རེད་ཨ་ནི། འདི་དེ་མུ་མཐུད་ནས་གནས་ཐུབ་གི་རེད་ཟེར་མཁན་དེ་གཅིག་གཉིས་པ་དེ། སྤྱིར་བཏང་འཛམ་བུ་གླིང་ཡོངས་ལ་ཡང་རྒྱ་ནག་གི་དཔལ་འབྱོར་དང་ཅིག་ག་འདྲ་ཅིག་མང་པོ་ཅིག་གི་གནོན་ཤུགས་སྤྲད་བསྡད་ཀྱི་ཡོད་རེད་དེ། ཐེ་ཝན་ལ་ཆ་བཞག་ཡིན་ན་ད་རྒྱ་ནག་གིས་རབ་དང་རིམ་པ་ཅིག་གནས་ཚུལ་མང་པོ་གི་ངོས་ནས་ཐེ་ཝན་ལ་སྡིགས་ར་སྐུལ་དང་ངེས་བཟོས་བསྡད་ཀྱི་ཡོད་རེད་དེ། ཡིན་པ་ཡིན་ནའི་ད་མཚན་མོ་ཐེ་ཝན་དམངས་གཙོ་ཡར་རྒྱས་ཚོགས་པ་གི་གཞུང་གི་ལྟ་གྲུབ་ཅིག་སྒང་ལ་ཟིན་བྱས་དམངས་གཙོ་ཐེ་ཝན་གྱི་ནང་ལ་དམངས་གཙོ་ཡང་དག་པ་ཡོང་རྒྱུ་ཡོད་དང་ཐེ་ཝན་གྱི་མི་ཐོག་གཉིས་པ་གསུམ་པ་དེ་ཚོ་བོད་རིགས་ས་ཆ་ན་དམངས་གཙོའི་གི་ངོས་ནས་ཨ་ཅིག་སོ་སོ་རང་དབང་ཐོབ་ཐང། ཐེ་ཝན་གྱི་མཉམ་འབྲེལ་རྒྱལ་ཚོགས་ངོས་ནས་ཐེ་ཝན་དེ་ལ་ལུང་པ་ཅིག་ངོས་འཛིན་གྱི་ཡོད་ན་རེད་མེད་ན་རེད་ཐེ་ཝན་གྱི་ནང་ལ་ཅིག་དམངས་གཙོ་ཡང་དག་པ་ཅིག་ཡོང་རྒྱུ་ཡིན་པ། ཐེ་ཝན་གྱི་ནང་ལ་ཡོད་ཤར་བའི་གང་ཟག་ཅིག་ལ་ཡང་རང་དབང་སུ་གཏམ་བརྗོད་རང་དབང་ཡོད་པ་སོ་སོའི་གི་སྤུན་མོ་དང་མེད་གི་རང་དབང་ཡོད་པ་དེ་འདྲའི་རང་དབང་ཆེན་པོ་ཅིག་རྒྱ་ནག་ཕ་སི་བྷ་བྷེལ་ཆེན་པོ་ཡིན་པ་ཡིན་ནའི་མི་མང་ཐོབ་ཐང་དང་འདི་རང་དབང་འདི་གསར་བ་རང་མེད་པ། དེ་བྱེད་དུས་ཞོགས་པ་གཅིག་ཨ་ནེ་ཐེ་ཝན་གྱི་དམངས་གཙོའི་གྱི་ཤུགས་རྐྱེན་འདི་རྒྱ་ནག་མི་མང་ལ་སླེབས་པ་ཡིན་ན་ནི་རྒྱ་ནག་ཏན་ཏན་རྒྱ་ནག་དམར་ཤོག་གི་འཁོར་ལོ་ཉེན་ཁ་ཆགས་ཀྱི་རེད་བསམ་བྱས། ད་ལྟ་བོད་ཕྲུག་ང་ཚོའི་གི་ང་རང་ཆ་བཞག་ཡིན་ན་ཐེ་ཝན་གྱི་ནང་རེ་བ་ཆེ་ཤོས་འདི་ག་རང་བྱེད་བསྡད་ཀྱི་ཡོད། དེ་བྱས་དུས་དམངས་གཙོ་ཡར་ཐོན་ཚོགས་པ་མུ་མཐུད་ནས་འཐེན་ཁུལ་བ་ཡིན་ན་ཐེ་ཝན་གྱི་ད་ལྟའི་གི་དམངས་གཙོ་འགྲོ་མིའི་ཐོབ་ཐང་དེ་ཐེ་ཝན་ཙམ་མ་ཡིན་པའི་དེ་གི་ཤུགས་རྐྱེན་དེ་རྒྱ་ནག་སྤྲད་ཐུབ་ཀྱི་རེད། གོ་མིན་ཏང་གིས་བཟུང་ཟིན་པ་ཡིན་ན། དངོས་གནས་ཡར་ལངས་བྱས་དཔེར་ན་ད་ལྟ་གོ་མིན་ཏང་གིས་ཅིག་བྱེད་བྱ་བའི་བཅའ་ཁྲིམས་ཀྱི་ནང་ལ་ད་ལྟའི་ཡིན་ནའི་ཐ་ན་མང་མོས་ཀྱང

ཅིག་ང་ཚོའི་སེམས་པའི་ནང་ལ་ཁོང་ཚོ་འདི་འདྲས་ཆགས་ཀྱི་རེད་བསམ་ཡས་དེ། དེ་འདྲས་ལས་སླ་པོ་ཅིག་ཆགས་ཐུབ་ཡས་ཁོ་ན་ཡོད་མ་རེད་གང་ལགས་ཟེར་ན། ཐའེ་ཝན་གྱི་ནང་ལ་ཡ་ད། དགུ་བཅུ་གོ་དྲུག་ལོ་ལ་མང་མོས་ཀྱི་འོས་བླུགས་ནས་ཨ་ནི་སྲིད་འཛིན་དང་པོ་དེ་བདམས་རེད། དེ་ནས། ལི་ཏེང་ཧུའེ་སྲིད་འཛིན་བདམས་ཚར་བའི་མཇུག་གུ་ནི་ལོ་བཞི་གི་མཇུག་གུ་ལ་ལོ་གཉིས་སྟོང་གི་ལོ་ལ་ཨ་ནི་གཞི་ནས་དམངས་གཙོ་ཡར་ཐོན་ཚོགས་པ་གཞུང་གི་སྲིད་འཛིན་ཡར་ཐོན་དགོས་ཡིན་ཐག་རེད་མ་གཏོགས་སྔོན་མ་དམངས་གཙོ་ཡར་ཐོན་ཚོགས་པ་རང་ཡོད་དགོས་ར་མ་རེད་ཚོགས་པ་རང་མེད་པ་ཡིན་ན་ལས་ལྔ་བཅུ་ང་གཅིག་ག་ལ་ཕྱི་ལོ་ཆིག་སྟོང་གཅིག་དགུ་བཅུ་གོ་ལྔ་རེད་གོ་དྲུག་རེད་དངོས་གནས་ཡ་རྒྱ་ནག་གིས་ཐེ་ཝན་ལ་གནོད་འཚེ་བཏང་གི་ཡོད་བ། དམངས་གཙོ་ཡར་ཐོན་ཚོགས་པ་སླེབས་ནས་སྤྲད་བྱ་བ་ཡིན་ན་གད་མ་རོ། ཨོ་དེ་ཡིན་དུས་ཀྱི་གོ་མིན་ཏང་བྱུང་ཟིན་ནི་ཅི་གང་འདྲ། དེ་ཡིན་ནའི་ཐེ་ཝན་གྱི་མི་མང་གི་བསམ་ཚུལ་ནང་ལ་ག་ཅི་ཞིག་དཔེར་ན་ད་ལྟ་ན་ནིང་ང་ཚོ་ཡ་ཐེ་ཝན་གྱི་ད་ས་གནས་ཀྱི་ནང་ལ་ཡང་འོས་བསྡུ་བྱེད་པའི་སྐབས་སུ་ས་གནས་གཞུང་ཆེ་ཆུང་ད་ག་ཟེར་ཉི་ཤུ་རྩ་གཉིས་ཡོད་པ་དེ་གི་ནང་ནས་ལྔ་མ་གཏོགས་དམངས་གཙོ་ཡར་ཐོན་ཚོགས་པ་ཐོབ་ཡོད་མ་རེད་བཅུ་བཞི་ལས་ཅིག་གོ་མིན་ཏང་ཐོབ་བསྡད་ཡོད་རེད་དེ་བྱས་ཐེ་ཝན་གྱི་གྲོང་ཁྱེར་དང་ཐེ་ཝན་གྱི་དངོས་གནས་ལ་ག་རེ་ཞུ་དགོས་དངོས་གནས་ལ་ཐེ་ཝན་ནང་གི་གཞུང་ཞུས་ཡོད་རེད་དེ་ཚོ་ཚང་མ་ཨ་ནི་དངོས་གནས་ཐེ་ཝན་མི་མང་གིས་ཤུགས་ཆེ་གོ་མིན་ཏང་ལ་སྤྲད་བཞག་ཡོད་རེད་དེ་ཡང་ཐེ་ཝན་མི་མང་གི་ནང་གི

དེ་ཚང་མ་ད་མི་མང་ཡུ་རོབ་འགྲོ་ཡོད་བ་སོང་དུས་ཀྱི་གོ་མིན་ཏང་དང་དམངས་གཙོ་ཡར་ཐོན་ཚོགས་པ་དང་ཡང་གོ་མིན་ཏང་གི་བར་ལ་ཁྱད་པར་དེ་འདི་འདྲ་ཆགས་ཀྱི་འདུག་གཅིག་ནས་ད་ལྟའི་མི་མང་ཚོགས་པ་དེ་ཞུས་པ་ཡིན་ན་མི་མང་ཚོགས་པ་དེ་ད་ཁོ་རང་གང་ཟག་ཆ་བཞག་གི་ཡིན་ན་ཆབ་སྲིད་པ་གསར་པ་ཞིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ན་དངོས་ཡོད་ཁོ་རང་ཨེམ་ཆི་ཞིག་རེད་དེ་ཡིན་ནའི་ད་ཅིག

ཐོག་མར་སྔོན་མ་མི་མང་གིས་ཐོག་མ་བསམ་པ་ནང་བཞིན་གྱི་དེ་འདྲའི་བྱ་ལས་ཞེ་དྲག་གནང་ཡོད་མ་རེད་པཱ་ར་དེ་བ་མཚམས་གཅིག་ལ་ཡང་རྒྱ་ནག་མཉམ་དུ་ད་ཉེ་པོ་ཞེ་པོ་ཞིག་ཡོད་པ་ནང་བཞིན་ད་མཚམས་གཅིག་ལ་ཡང་གོ་མིན་ཏང་གི་གྲོས་འཆར་མང་པོ་ཅིག་ལ་ཡང་ཁས་ལེན་ཞུས་དེ་འདྲས་བཟོ་འདྲ་བྱས་དེ་ལས་ཚང་མའི་མཐའ་དོན་འདི་ལ་ང་ག་རེ་ཞུ་འདོད་བྱུང་ཞུས་པ་ཡིན་ན། ཐེ་ཝན་ནང་གི་ད་ལྟའི་གོ་མིན་ཏང་གི་གཞོན་སྐྱེས་ཡིན་ན་རེད་དམངས་གཙོ་ཡར་ཐོན་ཚོགས་པ་གི་གཞོན་སྐྱེས་ཡིན་ན་རེད་གཞོན་སྐྱེས་ཤུགས་ཆེ་ཅིག་ཐེ་ཝན་རང་ལ། རིམ་གྱིས་རྒྱ་ནག་དང་ཐེ་ཝན་གཉིས

ལྷོ་ཐུག་མེད་པ་གི་གལ་སྲིད་དེ་དང་འདྲ་ཡོང་པ་ན། དངོས་གནས་ཁོ་རང་ཚོ་གསུངས་པ་ནང་བཞིན་འཇིགས་སྐུལ་དང་འདྲ་ཆེན་པོ་ད་འཇིགས་སྐུལ་མ་ཡིན་པ་དངོས་གནས་ལག་བསྟར་བྱས་བྱས་ཀྱི་དམག་འཁྲུག་འདྲ་བརྒྱབ་བྱས་དང་འདྲ་ཡི་ཡོང་སྲིད་ཀྱི་རེད་པས། དེ་ཡིན་ན་ཨ་ནི་རྒྱབ་ལོགས་ལ་གལ་སྲིད་འདི་དེ་དང་འདྲ་གི་དམག་འཁྲུག་འདྲ་ཡོང་པ་ན་ཨ་རི་དེ་ཏན་ཏན་རྒྱབ་ལོགས་ལ་ཐའེ་ཝན་ལ་བདེ་སྲུང་གི་སྲུང་སྐྱོབ་ཐོག་ལ་ཡོང་ཡོང་ཐུབ་ཡོད་ན་མེད་ན་ག་འདྲས་ན།

མེད་པ། དེ་དཔལ་འབྱོར་ཤུགས་དེ་མར་ཆག་བསྡད་ཡོད་རེད། འཛམ་བུ་གླིང་ཡོངས་ལ་ཡང་རྒྱ་ནག་གིས་རྒྱབ་སྐྱོར་བྱེད་མི་དེ་ཉུང་ཉུང་ཞིག་ཆགས་བསྡད་ཡོད་རེད། དཔེར་ན་ལོ་དྲུག་ཅུ་རེ་གྲངས་རྒྱ་ནག་གི་དངོས་གནས་ཚུལ་དེ་འཛམ་བུ་གླིང་སྡིངས་ཆ་གི་སྒང་ལ་བུད་སྤེལ་གྱི་ཁ་ཆེ་རབ་དང་རིམ་པ་ལས་རྒྱུད་སྤེལ་གྱིས་གསུངས་བསྡད་ཀྱི་ཡོད་རེད། ད་ལྟ་རྒྱ་ནག་གི་གནས་ཚུལ་དེ་རྒྱ་ནག་ག་རེ་ཡིན་མིན་དང་རྒྱ་ནག་གི་མི་མང་ལ་ཡང་ཅིག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པ་དང་དེ་ནང་བཞིན་གྱིས་རྒྱ་ནག་གིས་བཤད་བསྡད་པ་དེ་ལག་ལེན་བསྟར་གྱི་མེད་པ་དང་ཉི་མ་འཛམ་བུ་གླིང་ཡོངས་ཀྱི་རྒྱུས་ཡོད་དུས་ཁོ་རང་ཚོ་ལ་ཡང་འཛམ་བུ་གླིང་ཡོངས་ཀྱི་ཅིག་ཆེ་མཐོང་བྱེད་ཡ་དང་རྒྱབ་སྐྱོར་གནང་ཡ་དེ་ཆུང་ཆུང་ཆགས་བསྡད་པ་དེ་གསལ་པོ་ཟེར་བ་བཞིན་དེའི་ནང་ནས་ཡང་དམིགས་བསལ་རྒྱ་ནག་ཁོ་རང་གི་ནང་ལ་ཡང་རྙོག་དྲ་ག་རེ་བཟོ་གི་ཡོད་རེད་ད། ཨུ་ཧུ། བོད་དང། ཤིང་ཅང་དང་སོག་པོ་དང་ཧོང་ཀོང་དང་ཐེ་ཝན་ཙམ་མ་ཡིན་ཏེ་རྒྱ་ནག་ཁོ་རང་ཚོའི་ནང་ཡང་རྒྱལ་ཡོད་འགྲོ་དེ་ངེས་རེད་ཅིག་ད། བདེན་ཚུགས་རྙོག

སྐྱབས་མགོན་ཆེན་པོ་ཡིན་པར་གསུངས་དང་དེ་ནང་བཞིན་དམིགས་བསལ་གྱིས་ནི་སྐྱབས་མགོན་རིན་པོ་ཆེ་ལ་སེམས་མ་སེམས་ཉེ་པོ་གནང་གྱིན་འདུག་དེ་གསུངས་དང་ལོ་ཉིས་སྟོང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་ཁོ་རང་སྲིད་འཛིན་ཐོབ་རྗེས། དགུ་བཅུ་གོ་བདུན་ལོ་ལ་ཨ་ནི་སྐྱབས་མགོན་རིན་པོ་ཆེ་ཐེ་ཝན་ལ་གདན་འདྲེན་ཞུས་རེད་ཨེ། མཐའ་མ་དེ་ལོ་ཉིས་སྟོང་གི་ཁོ་རང་ལོ་བཞི་རྫོགས་ཏེ་ལོ་ཉིས་སྟོང་ལ་འོས་བསྡུ་ཆེན་པོ་སླེབས་པའི་སྐབས་དེ་ཨ་ནི་ཐ་མང་པོ་ཅིག་གསུངས་དེ་ལ་ཁོ་རང་གི་སྲིད་བྱུས་བསྟན་བའི་རྐྱེན་གྱིས་དམངས་གཙོའི་ཡར་རྒྱས་ཚོགས་པ་ཡར་བྱུང་ཐོབ་རེད་བསམ་དེ་ནས་སུང་ལྡེའི་བརྗོད་རེད་དེ་སུང་ལྡེ་དེ་དེ་སྐབས་ཀྱི་གོ་མིང་ཏང་དེ་མ་གཞི་ཤུགས་ཆེན་པོ་རེད་དེ་ལི་ཏུང་ཧའེ་གི་ཇུས་འགོད་ལ་ཨ་ནི་ལན་ཙན་དང་སུང་ཇུ་ཡི་ཏག་ཁོ་གཉིས་གཉིས་ཆགས་ཀྱི་ཡོད་རེད་དེ་ཁོ་གཉིས་གཉིས་ཀ་གོ་མིང་ཏང་གི་མི་དེ་ཨ་ཡོད་ན་ནི་ད་ཡོད་ཆགས་ཀྱི་ཡོད་རེད་ཡིན་པ་ཡིན་ན་ལི་ལི་ཏུང་ཧའེ་སྲིད་འཛིན་མ་མ་བབས་ཀྱི་སྔས་ལ་ཡ

སེམས་ཅན་འོད་དུ་སྣང་ལ་ཐལ་གྱིས་བཅད་དེ་དེར་འབྲུ་འདེབས་སོང་འདྲ་ཆགས་ཡོད་རེད་དེ། ཡིན་ནས་ཁྱང་གང་སོང་སུ་ད། གོ་མིན་ཏང་དེ་ག་འདྲ་ཟེ་གི་རྒྱ་ནག་དང་ཉེ་རུ་ཆགས་པ་ཡིན་ན་གོ། ཅིག། ག་རེ་ཡིན་ན་མིན་ན་སྔས་མ་གུང་ཁྲན་ཏང་དང་གོ་མིན་ཏང་གི་ལྟ་བ་དེ་ཁོ་རང་ཚོ་ལོགས་ཀ་ལོགས་ཀ་རེད། ཆགས་ག་འདྲ་ཟེ་ཉེ་པོ་ཆགས་ན་ཉེ་པོ་གཅིག་སྒང་ལ་འགྲོ་དེ་ཡ་ཟེ་ཕལ་ཆེར་ཡོང་གི་ཡོང་སྲིད་གི་མ་རེད་ཟེ་ད་ཚ་གསུངས་སོང། ད་དེ་ཡིན་ན། ཁ་ཤས་ཀྱིས་ཡང་ག་རེ་དོ་སྣང་སེམས་ཁྲལ་བྱེད་ཀྱི་འདུག་ཟེར་ན། ད་ལྟ་དམངས་གཙོ་ཡར་ཐོན་ཚོགས་པ་དེ་ཨ་རི་དང་འབྲེལ་ལམ་ཤུགས་ཆེན་པོ་ཅིག་བྱས་རྗེས་ནི། ད་ལྷག་པར་དུ་ལྦའི་ཏན་དང་ནི་ནན་སི་ཕི་ལོ་སི་སྔས་མ་ཐའེ་ཝན་ལ་ཕེབས་ཡག་དང་ཨ་རི་གིས་ཅིག་མཚོན་ཆ་བཙོང་ཡག་དང་དོན་དག་མང་པོ་ཞིག་བྱས་དེ་འོ་ར། ཐའེ་ཝན་གྱི་ཨ་རི་གིས་ཐའེ་ཝན་ལ་མཚོན་ཆ་བཙོང་ཡག་དང་དེ་འདྲ་བྱས་ད་ཡིན་ནས་གལ་སྲིད་གོ་མིན་ཏང་དེ་ཐོབ་ཡིན་ན། དེ་གོ་མིན་ཏང་དེ་རྒྱ་ནག་དང་འབྲེལ་ལམ། ཁོ་རང་ཚོ་རྒྱ་ནག་ཁོ་རང་གི་མི་ཡིས་དག་རང་འགྲོ་འདུག་གོ་མིན་ཏང་དེ་གུང་ཁྲན་ཏང་གཉིས་བར་ལ་འབྲེལ་ལམ་མང་བ་ཤུགས་ཆེར་འགྲོ་འདུག་སྔས་མ་གི་དམངས་གཙོ་ཡར་ཐོན་ཚོགས་པ་ཁོ་རང་ཚོ་ཨ་རི་དང་འབྲེལ་ལམ་ཡག་རུ་ཡོད་ཡ་དེ་འགྱུར་བ་སླེབས་ནི་རྒྱ་ནག་དང་ཁོ་རང་ཚོ་ལོ་ག་ཟེར་ལ་ཕར་ཆགས་འགྲོ་ཡ་འདི་འདྲ་གི་ཉེན་ཁ་ཡོད་རེད་དེ་དང་མཉམ་དུ་ཨ་ནི་དམངས་གཙོ་ཤོར་འགྲོ་ཡ་འདི་འདྲ་གི་ད་ད་ད་དམངས་གཙོ།

དེ་ལས་འཇིགས་སྣང་ཚ་བ་དང་དེ་ལས་ཉེན་ཁ་ཚ་བ་དེ་རྒྱལ་ཁབ་བཙོང་འགྲོ་རྒྱུ་རེད་རྒྱལ་ཁབ་ཨ་ནི་ཟླ་གཅིག་རིའི་ཏང་བྱས་ཨ་ནི་ད་ལྟ་བར་དུ་དམངས་གཙོ་ཡར་ཐོན་ཚོགས་པ་དང་དེ་ནང་བཞིན་གྱི་གང་ཟག་མང་པོ་ཅིག་གི་སྐུ་ལས་བསྐྱོན་བཞག་ཡོད་ཀྱི་ཐེ་ཝན་གྱི་དམངས་གཙོ་འབུར་དུ་ཟིང་དུ་ཐོན་བྱ་བ་འདི་ཨ་ནི་རྩ་མེད་གཏང་གི་རེད་ཟེར་ནས་སེམས་འཚབ་འདི་བྱེད་དེ་གོ་རེད་ཅི་ཞིག་ལགས་ན་ངས་ཇུས་འདེད་དེ་ད་ག་རང་ཡིན་གལ་སྲིད་གོ་མིན་ཏང་གཞུང་ཐོབ་པ་ཡིན་ན་ཨ་དཔེར་ན་ད་ལྟ་བར་དུ་དམངས་གཙོ་ཡར་ཐོན་ཚོགས་པའི་གི་དཔའ་གཙང་མ་ཡིན་པའི་གང་ཟག་གི་སྐུ་ལས་བསྐྱོན་བཞག་རྒྱུ་དཔེ་མ་ཟིན་མང་པོ་ཡོད་རེད་ཨ་ནི།

རེད་དེ་ནས་ད་ནི་ངས་གོང་དུ་བརྗོད་ན་ལི་ཙུང་ཧའེ་ཁོ་རང་གོ་མིན་ཏང་གི་གཞུང་གི་བསྐོས་བྱ་རྒྱུ་ག་གི་མི་མང་གི་གོ་མིན་ཏང་གོ་མིན་ཏང་གི་ཚོགས་པའི་སྒྲིག་གི་བསྐོས་བཞག་པའི་སྲིད་འཛིན་གཅིག་རེད་དེ་ཡིན་ནས་གང་ཟག་དེ་མི་ཁོ་རང་མ་འདྲ་བ་ཞིག་རེད་ད་ངས་བརྗོད་དེ་རེད་ལི་ཙུང་ཧའེ་དེ་འདི་མ་ཁ་གསལ་པོ་བྱས་ཞུ་བ་ཡིན་ན་ང་ལི་ཙུང་ཧའེ་ཚར་གཅིག་གཉིས་ཤིག་མཇལ་ཁ་ཞུས་ཡོད་རེད་བཀའ་སློབ་གནང་ཡོད་རེད་དེ་སྐབས་དེ་ང་ག་དུས་ལི་ཙུང་ཧའེ་ཐུག་པ་ཡིན་ད་ངས་དེ་ལི་ཙུང་ཧའེ་མཇལ་ལོ་བཅོ་ལྔ་ཙམ་སྔོན་གྱི་སྐད་ཆ་འདི་ཚོ་ང་ལོ་ཆུང་ཆུང་རེད།

ཁོ་རང་གིས་འདི་གསུངས་དེ་དུས་ཨོ་མི་གང་ཟག་ཁོ་རང་དངོས་གནས་རང་དབང་དང་དམངས་གཙོ་དང་དེ་འདྲའི་སྒང་ལ་དོ་སྣང་ཤུགས་ཆེན་པོ་ཞིག་ཡིན་ཏེ་ངེས་ཆེད་གང་ཟག་ཆགས་བསྡད་ཀྱི་འདུག་སྟེ་ཡིན་ནས། སྤྱི་ལོ་སྤྱི་ལོ་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོ་ལ་ཡང་གོ་མིན་ཏང་གི་མིང་གི་སྒང་ལ་ནི་ཁོ་རང་སྲིད་འཛིན་ཡར་བཞེངས་རེད་དེ། གོ་མིན་ཏང་གི་སྲིད་འཛིན་ཡར་བཞེངས་ནས་ལོ་བཞི་ཡི་མཇུག་དེ་ནི་འོས་བསྡུ་ཆེན་པོ་སླེབས་པའི་སྐབས་དེ་ནི་ལོ་ཉིས་སྟོང་གི་ལོ་ལ་ནི་དམངས་གཙོ་ཡར་རྒྱས་ཚོགས་པ་ཆ་ཚང་པོ།

ང་ཚོ་ཚང་མ་ལ་དཀའ་ངལ་ཡོད་རེད་བྱས་ཙང་ཨ་ནི་ཕན་ཚུན་གྱི་བསམ་གཞིགས་རྣམ་པ་གི་ཐོག་ནས་ཨ་ནི་ཚང་མ་ངུ་ལི་ཡོད་པ་གི་ཨ་ནི་ཅིག་ལམ་ཁ་ཞིག་འཚོལ་གོ་རེད་ཟེ་ཡ་ཅིག་ཁོ་རང་གི་སྐད་ཆ་བཤད་སྟངས་དེ་ལ་བལྟས་པས་ན་ཅིག་གུ་ཡངས་གི་རྣམ་པ་དང་ཅིག་ཕལ་ཆེར་ཚང་མ་མཐུན་འགྲོ་ཡ་བཟོ་འདྲ་སྐད་ཆ་ཅིག་བཤད་ཀྱི་འདུག་དེ་བྱས་དུས་གལ་སྲིད་ཐའི་ཝན་མི་མང་ད་ད་སྲིད་དོན་ཚོགས་པ་ཟེ་ཡ་མི་མང་ཚོགས་པ་དེ་ཐོབ་པས་ན་མིན་ཀྲུང་ཏང་ཟེ་ཡ་དེ་ཚོགས་པས་ཐོབ་པས་ན་ཡང་ག་འདྲ་ཆགས་སྲིད་གི་རེད་ཨ་རི་དང་རྒྱ་ནག་བར་དུ་ད་ཤུགས་རྐྱེན་ག་འདྲ་ག་འདྲ་འགྲོ་གི་རེད་རྒྱལ་སྤྱི་ལ་ཡ་ཡང་ཤུགས་རྐྱེན་ག་འདྲ་སླེབས་ཀྱི་རེད། ད་ད་ལྟ་ཐའེ་ཝན་མི་མང་ཚོགས་པ་དེས་གཞུང་ཐོབ་པ་ལ་གཞི་བཞག་པ་ཡིན་ན་ང་ཚོ་གིས་བཏང་པ་ཡིན་ན་ཕལ་ཆེར་ད་ལྟ་བར་དུ་ཉམས་མྱོང་གི་ནང་ལ་བལྟས་པ་ཡིན་ན་ཁ་གཏད་ཀྱི་ཚོགས་པ་ཏག་ཏག་དེ་མ་གཏོགས་པའི་འགྲོ་གཞི་ཏན་ཏན་རེད་གང་ལབ་ན་ཁོ་རང་ཆ་བཞག་པ་ཡིན་ན་ཐའེ་ཝན་རང་བཙན་སྲུང་དེ་མཁན་དེ་མ་རེད། ད་རྒྱ་ནག་དང་གོ་མིན་ཏང་གིས་ཟིན་པའི་གཞུང་གི་སྲིད་བྱུས་སྒང་ལ་ཡང་ཞལ་ཕྱོགས་གནང་དེ་མཁན་ཅིག་ཆགས་དེ་གོ་རེད། ཨ་ནི། ཆབ་སྲིད་པ་སུ་ཡིན་པ་ཡིན་ན་འོས་བསྡུ་མ་སླེབས་སྔོན་ལ་ཡག་བཀའ་མོལ་སྙན་པོ་དང་ཡག་པོ་དང་ཞིབ་པོ་ཅིག་གནང་གི་ཡོད་རེད་དེ་ཡིན་ནས་འོས་ཐོབ་ཚར་བའི་མཇུག་དེ་ཡང་ཕྱག་ལས་གནང་སྟངས་དེ་ཧ་ཅང་ཐབས་ཆག་ཤག་ཡིན་ན་ད་ལྟ་ད་སྲིད་འཛིན་གྱི་འོས་བསྡུ་རེད་དེ་ཨ་ནི་དངོས་གནས་ཅིག་ཐའི་པེ་གྲོང་ཁྱེར་གྱི་སྤྱི་ཁྱབ་བཞེངས་པའི་སྐབས་ལ་བཞེངས་པའི་སྐབས་ཀྱི་བཀའ་མོལ་གནང་སྟངས་དང་ཨ་ནི་བཞེངས་ཚར་ནས་ཐོབ་ཚར་ནས་ཨ་ནི་ཕྱག་ལས་གནང་སྟངས་མང་པོ་ཅིག་སྒང་ལ་ཡང་ཅིག་མ་འདྲ་པོ་ཅིག་མང་པོ་ཅིག་ཡོད་རེད་དེ་ན་ང་རང་ཚོ་འབྲེལ་བ་ཡོད་པའི་གནས་རིགས་ཞུས་པ་ཡིན་ན་ཁོ་རང་ཡང། ཐའེ་པེ་གྱི་གྲོང་ཁྱེར་གྱི་སྤྱི་ཁྱབ་ཡིན་པའི་སྐབས་དུ། ཚོགས་འདུ་ཞིག་འཚོགས་པའི་སྐབས་དུ་སྤྱི་འགྲོའི་སྨོན་འདུན་གནང་བའི་སྐབས་དུ་ཡང་ཁོ་རང་གིས་ཅིག་གསུངས་དེ། རྒྱ་ནག་ལ་ཡང། བོད་པའི་གྱི་གྲྭ་བ་བླ་མ་གྱིས། སྐུ་ལུས་མེར་བསྲེགས་བཏང་ཡས་དེ་སྙིང་ལ་ཞིག་སླེས་ཞེས། ད་གཟོད་ཡིས་ཆ་ཞེས་རྒྱ་ནག་གཞུང་ལ་དཀའ་ངལ་ཞིག་སྟེར་གི་འདུག་བ། དེ་འདྲའི་གྱི་བཀའ་མོལ་གནང་ཡས་འདི་བྱུང་ཡོད་རེད་ཁོ་རང། དེ་བཞིན་དུ་འདི་བཀའ་མོལ་གནང་བའི་སྐབས་དུ་ང་ཚོ་བོད་དུ་ཐའེ་ཝན་འགྲོ་བ་མིའི་ཐོབ་ཐང་གྱི་ལས་བྱེད་རེད་ད་ག་ནང་བཞིན་གྱི་ཐའེ་ཝན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་གྱི་ཁོ་རང་ཚོ་གྲོས་ཚོགས་རྣམ་པ་རེད་ཁོ་རང་ལ་ཡང།

ཏན་ཏན་གླེང་གི་ཡོད་རེད་ལ། ཧུན་ཧུན། ད་ལྟ་གངས་རྒྱལ་ལགས་ཀྱིས་གསུངས་པ་ནང་བཞིན་ཁོ་རང་གི་བཀའ་མོལ་སྤྱི་ཡོངས་བོད་མིའི་སྐོར་ལ་འདི་འདྲ་བཀའ་མོལ་ཅིག་གནང་བྱས། ཡང་བོད་མི་མང་པོ་ཞིག་ལ་ཡང་ཁོང་ཁྲོ་ལངས་བསྡད་ཡས་སྐད་ཆ་ཅིག་ཡོད་ས་རེད་ལ་ཨ་ནི་གཞུག་གུ་ཁོ་རང་གིས་ཡང་དགོངས་དག་བོད་མི་ཚོ་ལ་ཞུ་དགོས་དེ་འདྲ་གནས་སྟངས་བྱུང་རེད་ཟེར་ཡང་ངས་གསར་འགྱུར་དེ་རིང་སྤྱིར་བཏང་ཁག་གཅིག་མཐོང་སོང་དེ་བཞིན་དུ་ཁོ་རང་སྐད་ཆ་དེ་ཏིག་ཙམ་ཡང་ཐོ་ཅོ་མ་ཅོ་ཟེར་ཡང་འདྲ་ད་མི་མང་མི་མང་པོ་ལ་ཡང་ཕོག་ཐུག་བྱུང་བསྡད་ཡས་སྐད་ཆ་ཨང་འདྲ་ཅིག་ཙག་གི་ཙིག་གི་ཡོང་བསྡད་ཡས་གནས་སྟངས་ཅིག་ཆགས་གི་འདུག་ཨ